ད་ཡིན་དུས་དང་དགག་སྒྲུབ་གཉིས་ཀྱི་ནང་ནས་སྒྲུབ་པ་གཅིག་འདུག་བ། སྒྲུབ་པ་དེ་རྟགས་ཀྱི་བསྒྲུབ་བྱ་སྒྲུབ་པ་དེ་སྒྲུབ་མཁན་གྱི་རྟགས་ག་ཚོད་ཟེར་ན་གཉིས་འདུག་བྱས། སྒྲུབ་པ་གོ་བར་བྱེད་པ་ལ་ཡང་ཟེར་སོང་ང། སྒྲུབ་པ་གོ་བར་བྱེད་པ་ལ་ཡང། བསྒྲུབ་བྱའི་ཆོས་དང་ངོ་བོ་ཐ་དད་ཅིག་ཡིན་མཁན་གཅིག་གི་གོ། སྒྲུབ་པ་དེ་གོ་མཁན་གྱི་རྟགས་གཅིག་དང་བསྒྲུབ་བྱའི་ཆོས་དང་ངོ་བོ་ཐ་མི་དད་མཁན་ཡིན་མཁན་གྱི་རྟགས་གཅིག་གཉིས་ཆགས་འགྲོ་འདུག་བ། གོ་བྱེད་ཟེར་དུས་ག་རེ་རེད།

དང། བསྒྲུབ་བྱའི་ཆོས་ངོ་བོ་ཐ་དད་གོ་དང་པོ་སླེབས་སོང་ང། སྔ་མ་འབྲས་བུའི་རྟགས་སོ། སྔ་མ་དེ་འབྲས་རྟགས་རེད། ད་རྟགས་གསལ་འགོད་ར་བ། དཔེར་ན། དུ་ལྡན་ལ་ལ་ཆོས་ཅན་ཆོས་ཅན་ར་བ། མེ་ཡོད་དེ་བསྒྲུབ་བྱའི་ཆོས་ར་བ། དུ་བ་ཡོད་པའི་ཕྱིར་ར་བ། བསྒྲུབ་བྱ་ཟེར་དུས་སུ་དུ་ལྡན་ལ་ལ་མེ་ཡོད་པ་དེ་བསྒྲུབ་བྱ་ཆགས་འགྲོ་བ་རེད། དུ་ལྡན་ལ་ལ་མེ་ཡོད་པ་གོ་ག་རེའི་རྟགས་ལ་བརྟེན་ནས་ཧ་གོ་དགོས་ཟེར་ན། དུ་བའི་རྟགས་ལ་བརྟེན་ནས་དུ་ལྡན་ལ་ལ་མེ་ཡོད་པ་དེ་ཧ་གོ་ཡོང་གི་ཡོད་ད་འདི་བསྒྲུབ་བྱ་ཆགས་འདི་སྒྲུབ་བྱེད་ཆགས།